འདུ་བ། མ་ཡིན་ན་ཁྱེད་དཔེ་ཆ་དང་འགལ། ཚད་མས་ངེས་པའི་རིམ་པ་ལས། རྟག་པ་བྱས་སྟོང་དུ་མ་ངེས་པ། བྱས་པ་མི་རྟག་པ་ཁོ་ན་ལ་འཇུག་པ་མི་ངེས་པ་ལྟར་དུ་ཁོ་དཔེ་ལ་བཀོད་པ་རེད། དཔེ་དེ་བཞིན་དུ། ལྟར་སྣང་ཚུལ་གསུམ་དང་མི་ལྡན་པ་མ་རྟོགས་པ། ཚུལ་གསུམ་ཡང་དག་ཁོ་ན་ལ་ཡོད་པ་མི་ངེས་སོ། ཞེས་གསུངས་པའི་ཕྱིར།

ཅིག་ཅར་དུ་ངེས་ན་ཚད་མས་ངེས་རིམ་པ་མེད་པའི་ཕྱིར། ཡོག་མ་རེད་བ། ཨོ་བྱས་ཙང་ཚད་མས་ངེས་པའི་རིམ་པ་ཟེར་ན་དང་པོ་གཅིག་ངེས་དེའི་གཞུག་ལ་གཅིག་ངེས་པ་ཡོད་དོ། ཡ་ད་དེ་འདྲ་ཡིན་པའི་ཕྱིར།